དེ་རིང་གཞོན་པའི་ཁ་བརྡ་ལེ་ཚན་གྱིས་བོད་ཀྱི་རོལ་དབྱངས་པ་གྲགས་ཆེ་པད་ནོར་ལགས་དང་མཉམ་དུ་ཁོང་གི་རོལ་དབྱངས་བརྩམས་ཆོས་སྐོར་ནས་ཁ་བརྡ་བྱ་རྒྱུ་ཡིན་པས་ཁྱེད་ཀྱིས་གསན་གཟིགས་གནང་བར་དགའ་བསུ་ཞུ། དེ་ཡང་ད་འདིར་ཡོད་ཀྱི་གཟིགས་མོ་བ་རྣམ་པས་ད་ཤེས་གསལ་ད་ང་ཚོ་བོད་རིགས་ནི་གླུ་གར་གྱི་རྒྱ་མཚོ་ཞིག་རེད་ལ་བོད་རིགས་མི་མང་ནི་སྣང་བ་སྤྲོ་ཞིང་གླུ་དབྱངས་ལེན་རྒྱུ་ལ་ཧ་ཅང་དགའ་པོ་ཡོད་རེད་ཁྱོད་ཚོ་གིས་དཔེ་ན་ནམ་མཁའི་ལྷ་མོ་ཟེར་གྱི་ན་ཨ་རོགས་ཁམས་པ་ཟེར་གྱི་ན་ང་ཡི་དོན་གྲུབ་ཚེ་རིང་ཟེར་གྱི་གི་འདི་འདྲའི་གཞས་མང་པོ་ཞིག་གོ་མྱོང་གྱི་རེད་དཔེ་ན་ང་རང་ཡིན་ན་ཡང་ཧ་ཅང་བག་ཆགས་ས་ཞིག་དེ་ནི་གངས་རིའི་རྩེ་མོའི་ཡུལ་ལ་དེ་འཛག་ཉིན་དོན་འགྲུབ་ལུས་ཟེར་གྱི་གི་གཞས་དེ།

གཞས་དེ་དུས་ཙམ་ལ་ཁྱེད་རང་གསུངས་ཡག་ཏག་ཏག་རེད། ལོ་རབས་དགུ་བཅུའི་ནང་ལ་གཞས་མང་པོ་ཡོད་ད་མང་པོ་དེ་དུས་ཙམ་ལ་གཅིག་གི་སྐབས་དེ་དུས་ཀྱི་གཞས་འབྲི་མཁན་ཡིན་ནའི་རེད་ཡང་མིན་ན་གཅིག་གི་གཞས་གཏང་མཁན་ཡིན་ནའི་རེད་ཧ་ཅང་གི་དཔེ་མི་སྲིད་གི། སེམས་པས་གང་ནས་བྱས་ན་ཡིན་ནའི་གུས་ཞབས་བྱེད་དགོས་ཡ་ད།

རྒན་མ་ལགས་ཀྱིས་ད་ལྟ་བཤད་ད་ལྟ་ཁྱེད་རང་གསུངས་ཨ་རོགས་ཁམས་པ། ད་ཉི་མ་སེམས་ལ་བཞག་ད། ཨ་ནི་ད་དུང་གཞས་ཨ། སེམས་པ་དཀྲུགས་པ་མ་གནང། ད་ལ་སོགས་པ་ད་དུང་འོ་དེའི་རྩོམ་པ་པོ་ནང་ལ་དེ་ན་ལོ་ཚེ། བསྟན་པ་ལགས། ཧ་ཅང་གི་ཡག་པོ་ཞེ་དྲག་རེད། ལྷ་སའི་བུ་མོ། སེ་ཨ་ད་ད་དུང་གཞས་དེ། དེ་སྐབས་དེ་དུས་ཟེར་ན།